དེ་ཡང་ཨོས་ཏྲེ་ལི་ཡའི་ལོ་འཁོར་གྱི་དངུལ་རྩིས་འཆར་གཞི་གཏན་འབེབས་མ་གནང་གོང་ལ་གཞུང་གིས་ཁོར་ཡུག་དང་གནས་རྩ་ཆེན་ཁག་སྲུང་སྐྱོབ་ཆེད་ཨོ་སྒོར་ས་ཡ་དྲུག་ཅུ་རེ་གཅིག་ལྷག་ཙམ་ཞིག་འགྲོ་སོང་བཏང་འཆར་ཡོད་པ་གསལ་བསྒྲགས་གནང་ཡོད་འདུག་ཁོར་ཡུག་གནད་དོན་གྱི་བློན་ཆེན་ལྕམ Sussan Ley ལགས་ཀྱིས་འཆར་གཞི་དེའི་འོག་ཁོར་ཡུག་སྲུང་སྐྱོབ་དང་ལས་ཀའི་གོ་སྐབས། ཡུལ་སྐོར་བའི་ཚོང་ལས་སོགས་ལ་ཕན་ངེས་རེད་ཅེས་ཁོང་མོས་གསུངས་དོན། ངས་རྒྱུན་གཏན་ནས་བཤད་བསྡད་ཀྱི་ཡོད་ང་ཚོའི་ཁོར་ཡུག་ནི་རང་བྱུང་ཞིག་རེད། དེར་གདོད་མའི་མི་རིགས་ཀྱི་ལོ་རྒྱུས་དང་རིག་གཞུང་ལྡན་པ་ཞིག་ཡིན། ང་ཚོའི་གཅེས་ནོར་གྱི་གནས་རྩ་ཆེན་རྣམས་ལོ་རྒྱུས་དང་ལྡན་པ་ཡིན་དུས་དེར་འགྲོ་སོང་གཏང་རྒྱུ་གལ་འགངས་ཧ་ཅང་ཆེན་པོ་ཆགས་ཡོད། འཆར་གཞི་དེའི་འོག་ཨོས་ཏྲེ་ལི་ཡའི་རྒྱལ་ཡོངས་དང་འཛམ་གླིང་གི་གཅེས་ནོར་གནས་རྩ་ཆེན་ཁག་ཉི་ཤུ་རྩ་གསུམ་ཙམ་དུ་འཛུགས་སྐྲུན་ཡར་རྒྱས་བཏང་འཆར་ཡོད་འདུག་དེའི་ནང New South Wales གྱི Gondwana ནགས་ཚལ་དང། ཐེ་སི་མེ་ནི་ཡའི Wilderness Overland Track ཞེས་པའི་རྐང་ལམ། ཝིག་ཏོ་རི་ཡའི་ནང་ཡོད་པའི Mount Buffalo Chalet ཞེས་པའི་སྲོལ་རྒྱུན་གྱི་ཁང་པ་སོགས་ཚུད་ཡོད་འདུག། ཨོ་སྒོར་ས་ཡ་དྲུག་ཅུ་རེ་གཅིག་ལྷག་ཙམ་ནས་སུམ་ཆ་གཅིག་ཙམ་ཞིག་མཚོ་འོག་གི་བྲག་རི་སླར་གསོའི་ལས་འཆར་འགྲོ་སོང་གཏང་རྒྱུ་ཡིན་པ་དང་ལས་འཆར་དེ་ཡང Nature Conservancy Australia ཞེས་པ་སྟེ་ཨོས་ཏྲེ་ལི་ཡའི་རང་བྱུང་ཁམས་ཉམས་གསོ་ཁང་དང་མཉམ་ལས་ཤིག་ཡིན་འདུག་ཁོར་ཡུག་སྲུང་སྐྱོབ་ཚོགས་པ་དེའི་སྐུ་ཚབ Rob McLean ལགས་ཀྱིས་ཨོས་ཏྲེ་ལི་ཡའི་མཚོ་འོག་གི་བྲག་རི་རྣམས་རྩ་སྟོང་འགྲོ་ཉེན་ཡོད་པའི་སྐོར་ཁོང་གིས

མཚོ་འོག་གི་བྲག་རི་ཉམས་གསོ་ཐུབ་པ་ཡིན་ན་རང་བཞིན་གྱིས་ཉ་མང་བ་ཡོང་ནས་མཚོ་མཐར་གནས་སྡོད་མཁན་རྣམས་ལ་ཕན་ངེས་རེད་ཅེས་ཁོང་གིས་གསུངས་དོན། ཉ་གསོ་འཚོ་ཆེད་མཚོ་འོག་གི་བྲག་རི་ཧ་ཅང་གལ་ཆེན་པོ་ཡིན། ང་ཚོའི་ཤོད་སྲོལ་ལྟར་ཉ་ཡི་རང་བྱུང་གནས་ཡུལ་མེད་ན་ཉ་ཡང་མེད་པ་ཞེས་པ་ལྟར་ཉའི་རང་བྱུང་གནས་ཡུལ་གྱི་བྲག་རི་ག་ཚོད་མང་བ་ཡོད་ན་ཉ་མང་བ་འཚོ་ཐུབ་ངེས་རེད། ཉ་འཛིན་རྒྱུ་ནི་ང་ཚོར་གུ་ཡངས་ཀྱི་སྤྲོ་གསེང་ཞིག་ཡིན་པས་དེ་ང་ཚོའི་སེམས་ཁམས་ཀྱི་འཕྲོད་བསྟེན་ལ་ཡང་ཕན་ཐོགས་ཆེན་པོ་ཡོད། དེར་བརྟེན་མཚོ་འོག་གི་བྲག་རི་སླར་གསོའི་ལས་གཞི་ལ་བརྒྱ་ཆ་བརྒྱ་རྒྱབ་སྐྱོར་ཡོད། ཡང་ས་ཡ་བརྒྱད་ལྷག་ཙམ་ཞིག Queensland ནང་ཡོད་པའི Great Barrier Reef ཆེད་དུ་འགྲོ་སོང་བཏང་འཆར་ཡོད་པ་དང། དེ་ལས་ས་ཡ་ལྔ་ཙམ་ཞིག Townsville ལ་རྟེན་གཞི་ཡོད་པའི་ལས་ཁུངས་ཨ་མ་ཡར་རྒྱས་བཏང་ཆེད་བེད་སྤྱོད་གནང་འཆར་ཡོད་འདུག།

དེ་གལ་ཆེན་པོ་རེད་འོན་ཀྱང་རང་བྱུང་ཁམས་སྲུང་སྐྱབས་ལས་གལ་ཆེ་བ་ཞིག་མ་རེད། Australia ནང་མཚོན་ན་ང་ཚོའི་རང་བྱུང་ཁམས་རྩ་མེད་འགྲོ་ཉེན་ལ་གྱུར་ཡོད། Australia ནི་འཛམ་གླིང་ནང་ནུ་གསོ་སྲོག་ཆགས་མང་ཤོས་རྩ་མེད་འགྲོ་ས་ཞིག་ཆགས་ཡོད། དེ་བཞིན་ཐེབས་རྩ་དེས་ཨོས་ཏྲེ་ལི་ཡའི་གཞུང་གིས་ཕྱི་ལོ་ཉིས་སྟོང་བཅུ་གསུམ་ནས་བཟུང་ཁོར་ཡུག་ཆེད་འགྲོ་གྲོན་བརྒྱ་ཆ་བཞི་བཅུ་ཙམ་ཉུང་དུ་བཏང་ཡོད་པ་འགྲེལ་བརྗོད་གནང་ཡོད་པ་དེར་ཁོར་ཡུག་བློན་ཆེན་ལྕམ Ley ལགས་ཀྱིས་ངོས་ལེན་མེད་པ་ཡིན་འདུག་ཡང་མཉམ་འབྲེལ་རྒྱལ་ཚོགས་ཀྱི་སྤྱི་ཁྱབ་འགན་འཛིན་ཨན་ཐོ་ནེའོ་སྒུ་ཐེ་རེ་ཤི་ལགས་ཀྱིས་རྒྱལ་སྤྱིའི་ནང་ཁོར་ཡུག་སྲུང་སྐྱོབ་ཐད་འཐུས་ཤོར་ཆེན་པོ་སོང་ཡོད་པ་དང་རྒྱལ་ཁབ་ཡོངས་ཀྱིས་ཏོག་དབྱིབས་གཉན་རིམས་ལས་སླར་གསོ་ཡོང་ཐབས་དང་སྦྲགས་རང་བྱུང་ཁམས་དང་མཐུན་པའི་ལས་གཞི་སྒྲུབ་དགོས་ཞེས་ཁོང་གིས་གསུངས་དོན། Nature Based Solutions are also vital. རྒྱལ་སྤྱིའི་ནང་གནམ་གཤིས་འགྱུར་ལྡོག་ལ་གདོང་ལེན་ཆེད་རང་བྱུང་ཁམས་དང་མཐུན་པའི་ཐབས་ལམ་ལ་བརྟེན་དགོས་པ་ཡིན། དེ་ལྟར་བྱས་པ་ཡིན་ན་རང་བྱུང་གི་རྐྱེན་ངན་དང་ལས་ཀ་ཤོར་བ། དཔལ་འབྱོར་ཉམས་རྒུད་གྱི་དཀའ་ངལ་སོགས་ལ་གདོང་ལེན་བྱེད་ཐུབ་ཀྱི་རེད། དེ་བཞིན་དབྱིན་ཡུལ་གྱི་སྲས་སྐུ་ཞབས Charles ལགས་ཀྱིས་ཀྱང་ཁོར་ཡུག་སྲུང་སྐྱོབ་ཆེད་རྒྱལ་ཁབ་ཡོངས་ཀྱིས་མཉམ་ཞུགས་གནང་དགོས་ཞེས་ཁོང་གིས་གསུངས་དོན། Ladies and gentlemen, we are, I am afraid, at the last hour.
ང་ཚོ་ཕྱི་དྲགས་ཀྱི་རེད་བསམ་པའི་ཞེད་སྣང་ཆེན་པོ་འདུག་ང་ཚོ་ཚང་མས་ད་ལྟའི་དུས་ལ་ལག་བསྟར་ག་རེ་བྱེད་དགོས་པ་ཤེས་གསལ་རེད། ད་ལྟ་ལག་བསྟར་བྱས་པ་ཡིན་ན་ང་ཚོའི་རང་བྱུང་ཁམས་དང་འགྲོ་བ་མིའི་རིགས་ལ་ཕུགས་རྒྱང་རིང་པོར་ཁེ་བཟང་ཡོང་ངེས་རེད། གནས་ཚུལ་དེ་ནི SBS གི་གསར་འགོད་པ Jennifer Luu ལགས་དང Rachel Cary ལགས་གཉིས་ཀྱིས་ཕྱོགས་བསྒྲིགས་གནང་བ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་པ་ཞིག་ཡིན། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་བར་བཀའ་དྲིན་ཆེ། ཨོ་སི་ཀྲི་ལི་ཡའི་བོད་པའི་སྤྱི་ཚོགས་དང་འབྲེལ་མཐུད་ལེགས་པོ་ཡོང་ཆེད sbs.com.au/tibetan དུ་བསྐྱོད་རོགས།